བརྩམས་པ་མ་ཡིན་ན་དེ་འདྲ་ཁོ་རང་གི་ཐུགས་རྒྱུད་ལ་ཡོད་པའི་ཚད་མ་རྣམ་འགྲེལ་གྱི་ཨ་ཡོད། འོ་དེ་བརྩམས་པའི་བསྟན་བཅོས་དེ་རེད་དོ་མ་བརྩམས་པའི་བསྟན་བཅོས་དེ་རེད། ཨ། ཁྱོད་རང་ལབ་དེ་ངས་ཁྱོད་རང་ལ་ཁོ་ཚོར་ལྟ་སྟངས་ཁྱོད་རང་བཏང་གི་ཡོད་དེ་བརྩམས་པའི་བསྟན་བཅོས་རེད་དོ་མ་བརྩམས་པའི་བསྟན་བཅོས་རེད། རང་རྩོམ་པ་པོ་སེམས་ཅན་གྱི་གྲུབ་མཐའ་སྟོན་མཁན་གྱི་བསྟན་བཅོས་ཤིག་རེད། རང་རྩོམ་པ་པོ་མེད་མཁན་གྱི་བསྟན་བཅོས་ཤིག་རེད། བསྟན་བཅོས་ཡིན་པའི་ཕྱིར་རོ། དེ་བཞིན་བསྟན་བཅོས་མ་ཡིན་པ་དང།